ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་གཉིས་ཁྱེད་རང།

འོ་ན་མི་ལ་ཡི་གེ་སྐལ་རོགས་གནང་ཡི་གེ་ཀ་སྐལ་མཁན་གི་ས་ཆ་དེ་བལ་ཡུལ་རེ་མི་གེ་དེ་ལས་རིམ་ལ་ཐུགས་རྗེ་ཆེ།

མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉི་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉི་ལ་གསུང་རོགས་གནང་ཉི་ལ། གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་ཀྱི་རྒྱ་དེ་དེ་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Pox Box Number། གཉིས། ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི Pox Box Number།

ང་ཡི་ཨ་ས་ཡི་སེ་མན་གྱི་ཡ་བ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞེས་དེ་རིང་གི་ལས་ནས་ཚང་མ་ཡི་རེ་ཏུ་ཉན་མཁན་གྱི་མི་མང་གི་རེད་དེ་རིང་དེ་རེ་ཏུ་གི་ཨ་ས་ཡི་སེ་མན་ཡ་བ་ཡེ་ཤུ་གི་ཁྱེད་ཚོ་མི་མང་ཚང་མི་གི་བར་ལ་ཕུལ་ཡོད་པ་རེད་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ཁྱོད་ཚོ་མི་དམངས་ཚང་མ་ཕེབས་རོགས་གནང་ཞེས། ང་ཡབ་ཡེ་ཤུ་གི་གསུང་རབ་དེ་ཁྱོད་ཚོ་མི་དམངས་ཚང་མི་གི་བར་ལ་ཕུལ་གིན་སྐབས་ནས་གདོང་ནས་ཡང་ཁྱོད་ཚོ་མི་དམངས་ཚང་མ་ལ་ཐོག་ལ་ཡང་ཕན་ཐོབ་གིན་གི་འགྲོ་སྟངས་དེ་ང་ཡབ་ཡེ་ཤུ་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་གི་བཀའ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་དཀོན་མཆོག་གི་བཀའ་དང་ཁོ་ཚོས་ཀྱི་གསུངས་པའི་གསུང་རབ་དེ་ཚུལ་ཁྲིམས་ལ་ཕྱག་འཚལ་ལོ་ཞེས་ཁོ་ཚོའི་གོམ་པ་ལ་ཕྱག་འཚལ་ལོ། ཁོང་ལ། སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས་ང་དེ་རིང་གི་འདི་ལས་རིམ་འདི་མི་མང་ཚང་མས་ཀྱི་བར་ལ་ཕུལ་གིན་གྱི་སྐབས་ནས་ཁྱེད་ཚོ་གིས་ང་ལ་ཡང་རིག་པ་ཅིག་ཤར་རོགས་གནང་ཅེས་ང་སེམས་པས་ཀྱི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མས་ཀྱི་འཛམ་བུའི་གླིང་ལ་འདིའི་ཧ་གོ་གིན་གྱི་བཀའ་འདི་ཕུལ་པ་གིས་ཚང་མས་ཀྱི་མི་འདིའི་ཧ་གོ་གིན་གྱི་ཐོག་ལ་འདི་བཀའ་འདི་སླེབས་རོགས་པ་ལ་རོགས་རམ་གནང་རོགས་གནང་ཅེས་སྨད་རེད་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་སླེབས་པ་སྐབས་ལ་དཀོན་མཆོག་གི་ཐུགས་ཡིད་རེད་ཁོང་ཚོའི་གི་རྒྱབ་རོགས་བྱེད་དེ་ཡོད་པ་རེད་ད་རུང་ཡིན་ན་ཡབ་ཡེ་ཤུ་གི་དོན་དེ་ཚེ་འདི་དང་ཚེ་ཧ་ལོ་དང་སྤྱི་ཚང་སྐོར་ལ་ཕན་ཐོགས་ཡོད་པའི་གི་སྐབས་ལ་ཁྱོད་གི་ང་ལ་རོགས་རམ་གནང་རོགས་གནང་ཞེས་ཡབ་ཡེ་ཤུ་ལ་ང་དེ་གུས་ཞབས་ཀྱི་ཞུ་གི་ཡིན་ནོ་ཞེས་ཁོང་ཚོ་ལ་ང་འདི་གི་འགྲོ་སྟངས་ཀྱི་ཞུ་བའི་སྐབས་ལ་ཁྱོད་གི་ང་ལ་རོགས་རམ་གནང་རོགས་གནང་ཞེས་ཨ་མེན་མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་ངས་ཡང། ཁྱོད་ཚོ་ལ་ཅི་ཞུ་གི་ཡོད་ཟེར་ན་ངེད་ཚོ་གར་ནས་འགྲོ་གི་རེད་འོ་ད་ངེད་ཚོ་འོ་རང་ག་ལ་འགྲོ་གི་རེད་རང་ག་ལ་འགྲོ་གི་རེད་འོ་ད་འདི་འགྲོ་རྒྱུ་གི་ཚུལ་ཁྲིམས་དེ་གང་རེད་ཟེར་ནས་ང་ཁྱོད་ཚོ་མི་མང་ཚང་མ་ལ་ཕུལ་གི་ཡོད་དོ་གཅིག་པུ་མ་མ་བྱེད་དུ་གང་ཟེར་དཀོན་མཆོག། ཡིན་ནའང། ཁྱོད་ཚོ། ག་ནས་ཡོང་པ་འདི། ཧ་གོ་གིན་རེད། དེ། དུས། ཚོད་ལ་མི་ཆེན་པོ་གང་ཕེབས་ཏེ་དཀོན་མཆོག་གི། ཆོས་ལ་སྐྱོན་གྱི་དོན་འདི། འཚོལ་གི་གང་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ།

ཅི་གང་ཡང་ཡག་མེད་པ་རེད། དེ་ནས་ཚེ་འདི་ལ་གཅིག་པུ་ནི། ཚེ་ཧ་ལོ་ལ་ཅི་ཡང་ཕན་ཐོགས་ཡོང་ང་མ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དེ་ནས་དེ་ཡི་ཚེ་འདི་ལ་གང་ཁང་པ་ཡག་པོ་ཡོད་ནས།

ཐོག་ལ་སྲིད་ལས་བསམ་བློ་བཏང་ཡོད་རེད་སེམས་ན། གཞན་གྱི་ཐོག་ལ་བསམ་བློ་མི་བཏང་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནས་གཞན་པ་མི་ཡི་གཅིག་ལ་སྡུག་པོ་མྱོང་ནས་ཡང་གཞན་པ་འདི་ཁམས་སངས་བྱེད་མཁན་གྱི་ཡོད་པ་རེད་མི་འདི་ཡི་ནི་རང་གི་ཐོག་ལ།

ཡིས་རང་གི་གྲོགས་དང་དཀོན་མཆོག་ལ་མཛོད་རེ་བས་རྗེས་ཐོབ་ལ་སྡིག་པ་བྱུང་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་མི་ཟེར་མཁན་འདི་རང་རང་གི་བུ་དང་སེམས་འདི་སྐྱིད་བྱུང་ན་དགའ་མོ་མི་ལ་རྒྱུ་དང་ཕྱུག་པོ་ཆགས་ན་འདི་ནི་ཁྱོད་ཀྱི་སེམས་ལ་འདི་ནི་སྐྱིད་པོ་མི་འཁྱོང་མི་སྲུང་གི་རེད། དེ་དུས་ཟེར་ལ་དུས་ཀྱི་ཁོ་ཡི་སེམས་ལ་གཅིག་པུ། མི་ཆགས་གིན་རེད་མི་མང། ལྷན་རྒྱས་རྣམ་པ་ཚོ་ཚེ་འདི་ལ་རྒྱུ་དང་པེ་ས་མི་ལ་སྐྱིད་པོ་མི་རག་གི་རེད་མི་ཡི་སེམས་དྲག་དྲང་པོ་བྱས་ན་རང་འདི་ནི་ཚེ་འདི་དང་ཚེ་ཕྱི་མ་ལ་ཕན་ཐོགས་ཡོད་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་མི་ཟེར་མཁན་འདི་རང་གི་ཐོག་ལ་སྲིད་ལས་བསམ་བློ་བཏང་གི་ཡོད་པ་རེད། རང་གི་སེམས་ལ་ནམ་ཡང་དགའ་མོ་མི་བྱུང་གི་རེད། འདི་དུས་ཟད་ལ་རང་གིས་རང་ལ།

རྐུན་མ་འདི་ལ་གསུངས་པའི་ཁྱེད་རང་གིས། གང་འདྲ་གང་འདྲ་བྱས་ན་ཡག་པོ་ཡོང་གི་རེད་ཡང་རྐུན་མ་འདི་ཡིས་ཞུས་པའི་ང་ཡར་ལ་ལང་གི་རེད། མར་ལ་དོན་ང་ལ་ཞི་བོ་གང་གི་རེད་ང་གང་འདྲ་ཡིན་ན་མི་རེད།

ལྟ་རྟོག་དང་བསམ་བློ་གཏང་གི་རེད། ཁྱེད་རང་ང་ཡི་ཐོག་ལ་དཀོན་མཆོག་ཡིས་གཅིག་ཚང་སྐོར་ལ་རྒྱབ་སྐྱོར་གནང་གི་རེད། ད་འོ་རང་ཚང་མ་དཀོན་མཆོག་གི་ཐོག་ལ་རང་གི་གྲོགས་དན་བྱེད་མཁན་རེད་མ་རེད། ད་ཁྱེད་ཚོ་མི་མང་ཚང་མ་འདི་རང་གི

གི། ག་རེ་རང་གི་བསམ་བློ་རེད། དེ་དག་གི་དུས་ཚོད་འདི་ནི། ཡོང་མེད་ཀྱི་ལས་ཡི་ཐོག་ལ། ལོག་གི་ཡོད་པ་རེད། གང་རེད་ཟེར་ན། ཁྱེད་ཚོ་མི་མང་ཚང་མ་ལ་ང་གུས་ཞབས་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་འདི་ཚུལ་ཁྲིམས་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་ནས་ང་ཡང་གུང་སེང་ཅིག་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་འདི་གི་བར་ལ་ཁྱེད་ཚོ་མི་མང་ཚང་མ། པའི་བར་ལ་ང་དུས་ཚོད་འདི་ལ་སླེབས་དགོས་ཡོད་རེད་ཅེས་འོ་མི་མང་ལྷན་རྒྱས་རྣམ་པ་ཚོ་གི་བར་ལ་སང་ཉིན་འདི་གི་དུས་ཚོད་ལ་འོང་གི་ཡིན་ནོ་ཞེས་དེ་རིང་གི་འདི་ལས་རིམ་གྱི་ཐོག་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང་གུང་སེང་ཅིག་ཞུ་གི་ཡིན་ཨ་མེན་བཀྲ་ཤིས་བདེ་ལེགས།

མཱ་ཤི་ཀ་མི་རུ་སྤྲུལ་བ་ཡིན། ཐུགས་ཉིད་ཀྱིས་རྣམ་དག་བསྟན་པ་ཡིན། ཕོ་ཉ་ཚོས་ཁོང་ནས་འཇམ་མཇལ་བ་ཡིན། མི་འདི་ལ་བཀའ་ཆོས་བྱས་པ་ཡིན། འཇིག་རྟེན་པས་ཁོང་ལ་དད་པ་དད་པ་ཡིན། འོ་ད་ཁོང་ཚོ་འདི་འཛམ་བུ་གླིང་ལ་དཀོན་མཆོག་གི། ཡབ་བ་ཡེ་ཤུ་ལ་འདི་འཛམ་བུ་གླིང་ལ་བཏང་བ་ཡིན་དེ་ནས་དཀོན་མཆོག་གི་ལས་ལམ་ལས་དང་དཀོན་མཆོག་གི་འགྲོ་སྟངས་ལ་བལྟས་ནས་མི་མང་མང་པོ་ཡིས་ཁོང་ལ་ཡིད་ཆེས་བྱས་པ་ཡིན་ནོ་ཞེས་དཀོན་མཆོག་གི་རྒྱབ་ཏུ་དཀོན་མཆོག་མཉམ་དུ་མི་མང་པོ་ཞིག་ཕྱིན་པ་ཡིན། གཟི་བརྗིད་ནས་ཡར་ལ་ཕེབས་པ་ཡིན་ནོ་དེ་ནས་དཀོན་མཆོག་འོ་རང་གི་ཚང་མའི་གི་དོན་ལ་ལས་ཀ་གྲུབ་ནས་དཀོན་མཆོག་ཡང་ལྷ་ཡི་ཡུལ་ལ་ཕེབས་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། སེམས་པའི་གི་ཆོས་ཀྱི་གསང་བ་དེ་བཞིན་དུ། བཟང་མོ་ཡིན་པར་གདོན་མི་ཟའོ་ཏི་མོ་ཐེ་འུ་གི་དང་པོ་ལ་གསུངས་ཏེ་ཡོད་པ། ཏི་མོ་ཏི་མོ་གི་དང་པོ་གི་བཀའ་ལ་གསུམ་དང་བཅུ་བདུན་གྱི་བར་ལ་འདི་ཞུས་ཏེ་ཡོད་པ་རེད་དཀོན་མཆོག་གི་སེམས་པའི་གི་ཆོས་ཀྱི་སྲེད་པ་དེ་བཞིན་དུ་བཟང་མོ་ཡིན་པར་གདོན་མི་ཟའོ། དཀོན་མཆོག་གིས་ཅི་གསུངས་ཏེ་ཡོད་རང་གི་སེམས་པ་རེད། སེམས་པ་འདི་ཡག་པོ་བྱས་ན་དེ་ནས་འདི་ཚང་མ་འདི་ལ་ཕན་ཐོགས་ཡོད་པ་རེད་དཀོན་མཆོག་གིས་གསུང་གནང་སྟེ་ཡོད་མི་མང་ལྷན་རྒྱས་རྣམ་པ་ཚོ་ཐོག་མར་བཀའ་ཡོད་ལགས་པ་དང། བཀའ་དེ་དཀོན་མཆོག་མཉམ་དུ་བཞུགས། འོ་དེ་ནས་བཀའ་དེ་ཡག་པོ་བྱས་དཀོན་མཆོག་གི་འགྲོ་སྟངས་དེ་ཡག་པོ་བྱས་ཁུར་ན་དེ་ནས་དཀོན་མཆོག་གི་མཉམ་དུ་རང

ཕི་ཡིས་ཁྱེད་ཀྱིས་ཡབ་སྟོན་ཅིག་ལ་ཟེར། ང་ཡབ་ཀྱི་ནང་ཡོད་དེ་ཡབ་ང་ཡི་ནང་བཞུགས་པར་ཁྱོད་དང་ཁྱོད་དད་པ་མི་བྱེད་དམ་ངས་བྱས་པའི་གི་བཀའ་ང་ཡིས་བརྗོད་ན་ཆོས་གནས་ཡིན། ང་ཡི་ནང་བཞུགས་པའི་ཡབ་ཀྱིས།

མི་མང་གི་རྒྱབ་རོགས་མི་མང་གི་ལྟ་རོགས་དང་དེའི་གདུལ་བྱ་གི་ཐོག་ལ་མི་གི་སྡིག་པ་མང་པོ་བྱེད་དེ་ཡོད་འདི་སྡིག་པ་གདུལ་བྱ་གི་ཐོག་ལས་དཀོན་མཆོག་འདི་འཛམ་བུ་གླིང་ལ་ཕེབས་གནང་པ་ཡིན་སྨྲས་ཏེ་དཀོན་མཆོག་ཞུས་ཏེ་ཡོད་པ་རེད།

གཞན་དང་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།